མ་གིར་ཕྱིན་ནས་སྦས་ཏེ། འབྲས་བུ་རྡོ་རྗེ་སེམས་དཔའ་སེམས་མ་གིར་སྐྱེ་མཆེད་བྱིན་གྱིས་བརླབས་ནས་མ་ཕྱིན་བྱས། ཧོ། དེ་ཡི་ཐུགས་ཀར་ཏིང་ངེ་འཛིན་སེམས་དཔའ་ཧཱུྃ་ཡིག་མཐིང་ག་འོད་ཟེར་ལྔ་འཕྲོ་བ་ཨུ་རེ་བ་མ་རུ་སུ་རེ་བ་ཏོ། མུངྒ་ར་དྷ་ནི་ལྷ་ཡི་ནི། དབང་གི་ལྷ་རྣམས། རང་ཉིད་ལ་ཐིམ་པར་གྱུར། ཨོཾ་ཡ་མཱན་ཏ་ཀ་ཨརྒྷཾ་ད་སྟེ་མཆོད་པ་བྱིན་བརླབས་མཆོད་པ་འབུལ་ཡས་རྒྱུ་བ། མ་གིར་མར་ཕྱིན་ནས། ལ་སོ་སོ་རྡོ་རྗེ་བཞི་ལ་བསྐྱེད་ཚར་ནས། ཨཱ།

སོ་སོ་སྐད་ཅིག་དཀྲོང་བསྐྱེད་བྱེད་བྱེད་དང་ནང་མཆོད་བྱིན་རླབས་བྱེད་དང་མཆོད་པ་བྱིན་རླབས་ཀྱི་ཡ་རེ་གཅིག་གནས་ལ་བྱས་ཤེས་མགོ་རང་ཉིད་འཇིགས་བྱེད་པ་ན་འགོ་བཙུགས་ནས་ཡོང་གི་དེའི་རྟགས་མ་གང་གང་ཆ་ཚང་གཡུལ་བཞག་གི་རེད། དུས་གཉིས་པ་མཚུངས་པ་ཟེར། ཧ་གོ་སོང། རང་ཉིད་འཇིགས་བྱེད་ཡིན་པ་དེ་དངོས་གཞི་བཙུགས་ས་དེ་རེད་བྱས་དེའི་གོང་ལ་ལས་ཀ་གསུམ་བྱེད་དགོས་འདུག་ཨ། ནང་མཆོད་དེ་བྱིན་གྱིས་གཅིག་སྐད་ཅིག་དཀྲོང་བསྐྱེད་གཅིག་བྱས་སོ་སོ་གྱིས་བྱས་ལ་བསམ་བློ་གཅིག་བཏང་དེ་ནི་ནང་མཆོད་དེ་བྱིན་གྱིས་རླབས་ཀྱིས་ཞུགས་ལ། བདག་གིས་མཆོད་པ་དེ་བྱིན་གྱིས་བྱིན་རླབས་དགོས་ད་ནི་ཕུལ་དགོས་པ་ཡིན་ཙང་དེ་བྱིན་གྱིས་རླབས་དེ་ནི་རང་ཉིད་འཇིགས་བྱེད་ཡིན་པ་ཡོང་རྒྱུ་རེད།